གསུམ་པ་ལ་གཉིས་ལུས་ཀྱི་དྭངས་མ་ལྔ། ལོ་མ་ལྔའི་རྩ་བརྒྱུད་ཀྱི་བླ་མ་སོགས་ལ་མཆོད་པ་དང་ཚིགས་མ་དང་ཤ་ཁྲག་རུས་པ་སོགས་ཀྱིས་མགྲོན་སྤྱི་ལ་མཆོད་པའོ། ས་ཐ་འདི་ཚིགས་མ་ལྔ་གི་དྭངས་མ་ལ་མཆོད་མ་གཏོགས། ཡང་མགྲོན་སྤྱི་དེ་ལས་བཤད་མི་ཐུབ་ད་ཡིན་ན་ལྕི་བ་ཡིན་གྱི་རེད། དང་པོ་ནི་བེམ་རིག་ཕྲལ་ཏེ་ལས་རིགས་ཀྱི་མཁའ་འགྲོ་མ་ཡིས་ཕུང་པོ་གཏུབས་ཏེ་ལུས་ཀྱི་དྭངས་མ་ལྔ་བྱིན་གྱིས་བརླབས། མགྲོན་རྣམས་ལ་འབུལ་ཚུལ་སོགས་གཞུང་ནས་ཇི་ལྟར་བྱུང་བ་བཞིན་བཞེངས་དང་ཞལ་ལས་ཤེས་དགོས་ཀྱང་མང་ཙམ་ཡོད། ས་དེ་མ་གཏོགས་གསལ་པོ་གསུངས་མི་འདུག་ད་འདི་ག་རང་རེད་བྱ།

ན་མོ་གུ་རུ་མཉྫུ་གྷོ་ཥཱ་ཡ་དུས་གསུམ་རྒྱལ་བ་ཀུན་གྱི་རྒྱལ་བ་ཆེན་པོ་མ་ལུས་འགྲོ་དྲུག་ལ་བརྩེ་བའི་གཞན་དབང་གིས་སྣ་ཚོགས་དུ་མའི་ཉམས་ཀྱི་གར་མཛད་པ་རྗེ་བཙུན་རྣལ་འབྱོར་མ་ལ་སྙིང་ནས་འདུད་ངེས་དོན་ཤེས་རབ་ཕ་རོལ་ཕྱིན་པའི་དོན་གསལ་གྱི་དགོས་པ་བརྗོད་པའི་དྲི་མ་མེད། དྲི་མེད་བླ་མ་རྒྱལ་བའི་དགོངས་པ་ཇི་བཞིན་གསལ་མཛད་པ་འཇམ་དབྱངས་བླ་མའི་ཞབས་ལ་ཕྱག་འཚལ། འཇམ་པའི་གཉིས་པོའི་སྙན་བརྒྱུད་མན་ངག་རྣམས་ཚང་ལ་མ་ནོར་མ་འདྲེས་པ་མ་སྦགས་པར་བརྩེ་བ་ཆེན་པོས་སྐལ་ལྡན་འདོམས་མཛད་པ་གྲོལ་མཆོག་བླ་མའི་ཞབས་ལ་སྙིང་ནས་འདུད་དེ་ལ་འདིར་ཐབས་ཤེས་གཅོད་ཀྱི་མན་ངག་ཟབ་མོ་ཉམས་སུ་ལེན་པར་འདོད་པའི་སྐལ་བ་དང་ལྡན་པ་རྣམས་མ་ཇི་ལྟར་ཉམས་སུ་ལེན་པའི་རིམ་པ་ནི་ཐོག་མར་རྐྱེན་དང་བསྲེ་བར་མི་ནུས་པའི་རིང་ལ་གནས་ཡིད་དུ་འོང་ཞིང། བཀྲ། ས་བཀྲ་བཟང་བ་བཀྲ་ཤིས་པའི་ཉམས་དང་དགའ་བའི་གནས་སུ་དམིགས་པ་སྐྱོང་དེ་ནས་ཅུང་ཟད་བསྲེ་ནུས་པས། གདིང་རྙེད་པ་ན་དུར་ཁྲོད་སོགས་གཉན་སར་འཕྱན་ནས་དམིགས་པ་སྐྱོང་བ་དེ་ཡང་གཉན་ས་སྟེ་ས་ས་ཡི་ལྟེ་བ་གནས་ན་ཉམས་སུ་ལེན་པའི་གནས་ནི་ཉམས་སུ་ལེན་པའི་གནས་ནི་འཆི་བའི་དུར་ཁྲོད་ཀྱི་དཀྱིལ་དང། ཤིང་གཅིག་གི་དྲུང་དང་ནགས་ཁྲོད་ལ་ནགས་མཐུག་པའི་གསེབ་ནས་སྲབ་པ་དང་སྲབ་པའི་གསེབ་ནས་མཐུག་པ་དང་སྲོག་ཡང་ཉ་འདྲ་བའི་མགོ་དང་གཡག་འདྲ་བའི་སྡིག། གཡག་དང་སྡིག་པ་འདྲ་བའི་རྭ་ཡི་བར་དང་མིའི་གཟུགས་འདྲ་བའི་སྙིང་ག་ལྟ་བུ་གནད་ཆེ་ས་རྣམས་ནི་དོན་མདོར་ན་འཇིག་རྟེན་ན་འཇིགས་གཉན་ཆེ་བར་གྲགས་པ་དང་རང་གིས་བལྟས་ཀྱང་འདི་གཉན་པར་འདུག་གོ་སྙམ་པའི་གནས་སུ་ཉམས་སུ་ལེན་ནོ། གནས་ཀྱི་ཁྱད་པར་འདི་དག་ཞིབ་པར་ནི་བླ་མ་གྲུབ་པའི་དབང་ཕྱུག་ཆེན་པོས་མཛད་པའི་གཅོད་ཀྱི་ཁྲིད་དཀར།

ཚེ་འདི་སྣང་གི་སྣང་ཤས་ཀྱི་དབང་དུ་མ་སོང་བར་འཁོར་བ་ལ་ཞེན་པ་གཏན་ནས་ལོག་པའི་ངེས་འབྱུང་དང། སེམས་ཅན་ལ་བྱམས་སྙིང་རྗེ། བྱམས་སྙིང་རྗེས་གདུང་བ་དང་ཆོས་ཐམས་ཅད་རང་བཞིན་གྱིས་སྟོང་པས་ན་སྣང་བ་སྒྱུ་མ་ལྟ་བུའི་བློས། བློས། ག་ཏེའི་སྔགས་འདོན་བཞིན་པས་གཉན་སར་འགྲོ་བར་བྱ་བ་གཉན་སར་སླེབས་མ་ཐག་ཏུ་ཡང་དག་ལྟ་བའི་ངང་དུ་ཡུག་གཅིག་བཞག་དེའི་ངང་དེ་ཀའི་ངང་ནས་ནམ་མཁའ་དང་བར་སྣང་དང་ས་གཞི་ཐམས་ཅད་ལ་བལྟས་ཏེ་ཕཊ་དྲག་པོ་གསུམ་བརྒྱབ་དེ་ནས་ལྟ་བའི་གདེངས་དང་ལྡན་པའི་ངང་ནས་མི་ཀའི་སྐད་ཅིག་གིས་རང་གི་ལུས་འདི་བླ་མ་ཡི་དམ་སངས་རྒྱས་བྱང་སེམས་དཔའ་བོ་མཁའ་འགྲོ་ཆོས་སྐྱོང་སྲུང་མ་ཐམས་ཅད་འདུས་པའི་ཐུགས་ཀྱི་བདག་ཉིད་ཡིན་པ་ལ་རྣམ་པ་མཆོད་རྟེན་རི་རབ་ཙམ་པ་ཞིག་ཏུ་གྱུར་ནས། ས་གཞི་ཐམས་ཅད་ཅེར་གྱིས་མནན་མེར་གྱིས་གང་བར་བསམས་ལ་དེ་ནས་གཞི་བདག་འདིས་གཙོས་བྱས་པའི་ལྷ་འདྲེ་རྣམས་དང་གཞན་ཡང་སེམས་ཅན་ཐམས་ཅད་རང་གི་ཕ་མ་མ་ཤ་སྟག་ཡིན་ཚུལ་དང་འཁོར་བའི་གནས་ན་སྡུག་བསྔལ་གྱིས་མནར་ཚུལ་བསམས་ནས་བྱམས་སྙིང་རྗེ་དུང་དུང་བསྐྱེད་གནས་འདི་ཡི་གནས་འདི་ཡི་ལྷ་འདྲེ་རྣམས་ཀྱིས་གཙོས་བྱས་པའི་སེམས་ཅན་ཐམས་ཅད་སེམས་ཅན་འདི་རྣམས་བླ་ན་མེད་པའི་བྱང་ཆུབ་ལ་འགོད་པའི་ཕྱིར་དུ་བདག་ཉིད་ས་ཕྱོགས་འདི་ནས་འཁོད། འཁོར་བ་མ་སྟོངས་ཀྱི་བར་དུ་གཡོ་བར་མི་བྱ་འགུལ་བར་མི་བྱ་སྙམ་དུ་བསམ་པ། ཤུགས་ཅན་བསྐྱེད་དེའི་ངང་ནས་སྣ་བུག་ནས་རླུང་ཕྱིར་བུས་པས་ཕྱོགས་ཐམས་ཅད་ཁྱབ་རླུང་བྱང་ཆུབ་ཀྱི་སེམས་དང་དབྱེར་མེད་པར་ལྷ་འདྲེ་ཐམས་ཅད་རང་དབང་མེད་པར་བསྡུས་ནས་རླུང་རྔུབ་པ་དང་མཉམ་དུ་ལྷ་འདྲེ་རྣམས་རང་གི་མཐའ་ཀུན་ཏུ་ས་ཡི་སྟེང་ས་ཡི་སྟེང་ཕྱོགས་སྟེང་འོག་ཕྱོགས་མཚམས་ཐམས་ཅད་བར་མཚམས་མེད་པར་བསྐོར་ནས་གང་དུ་ཡང་འགྲོ་བའི་དབང་མེད་པར

སྟོང་དང་ལྡན་པའི་ལྟེ་བར། ལྟེ་བར་པདྨ་དང། པདྨ་དང་ཟླ་བའི་སྟེང་དུ་རྩ་བའི་བླ་མ་དང་གཉིས་སུ་མེད་པའི་མ་ཅིག་ལབ་ཀྱི་སྒྲོན་མ་དེ་ཡི་ཐུགས་ཀར་ཡུམ་ཆེན་མོའི་སྟེང་དུ་རྒྱལ་བ་རྡོ་རྗེ་འཆང་གཡས་སུ་གཤིན་རྗེ་གཤེད་ལྷ་ཚོགས་གཡོན་དུ་བདེ་མཆོག་གི་ལྷ་ཚོགས་མདུན་དུ་གསང་བ་འདུས་པའི་ལྷ་ཚོགས་རྒྱབ་ཏུ་ཀྱེ་རྡོར་གྱི་ལྷ་ཚོགས་དེ་དག་གི་མཐའ་སྐོར་དུ། དངོས་དང་བརྒྱུད་པའི་བླ་མ་ཡི་དམ་སངས་རྒྱས་བྱང་སེམས་དཔའ་བོ་མཁའ་འགྲོ་ཆོས་སྐྱོང་སྲུང་མའི་ཚོགས་རང་རང་གི་མདུན་ན་ལེགས་པར་གསུངས་པའི་ཆོས་རྣམས་པོ་ཏི་ཡི་རྣམ་པར་ཡོད་པ་དེ་དག་གི། ཕྱི་རོལ་དུ་སྣ་ཚོགས་པའི་སྤྲུལ་པས་ཀུན་ཏུ་ཁྱབ་པར་བྱེད་པའི་འོག་ཏུ་གནོད་བྱེད་ཀྱི་ཚུལ་དུ་སེམས་ཅན་ཐམས་ཅད་ཡོད་པར་བསམས་ལ།

ཆེ་བའི་རི་རབ་ཙམ་ཞིག་ཏུ་གྱུར་པ་དེ་ལ། ལས་ཀྱི་མཁའ་འགྲོ་མས་སྤྱན་ཟུར་གྱིས་གཟིགས་པས་ལུས་བེམ་པོ་དེ་ལིང་གིས་འགྱེལ་པགས་པ་ཤཱ་ཀའི་ཕྱི་ནས་སྟོང་གསུམ་གྱི་ཁྱད་པར་ཚང་གཅིག་བདུད་རྩིའི་རྒྱ་མཚོ་ཆེན་པོ་ཞིག་ཏུ་གྱུར་པར་བསམ་ལ་གོང་གི་སྐྱབས་ཡུལ་རྣམས་ལ་བདུད་རྩི་དེ་ཕུལ་བས་ཐུགས་དགྱེས་བཞིན་དུ་བཞེས་པའི་མོས་པ་བྱ། དེ་ནས་ལྟ་བའི་ངང་དུ་ཅུང་ཟད་འཇོག་དེ་ལས་ལངས་ནས་སྐྱབས་ཡུལ་རྣམས་འོད་དུ་ཞུ་ནས། རང་ལ་ཐིམ་པའི་མོས་པ་བྱ་དེ་ནས་ཚོགས་ཞིང་གསལ་གདབ་ཚུལ་ནི་ཕཊ་རང་གི་སྤྱི་བོར་པད་མ་དང་ཉི་མའི་གདན་ལ་ངོ་བོ་རྩ་བའི་བླ་མ་ཡིན་སྟངས་དབྱེར་མེད་པའི་མ་ཅིག་ལབ་ཀྱི་སྒྲོན་མ་ཡིན་པ་ལ་རྣམ་པ་བཅོམ་ལྡན་འདས་མ་རྡོ་རྗེ་ཕག་མོ་ཞལ་གཅིག་ཕྱག་གཉིས་མ་ཕྱག་གཡས་སྡིགས་མཛུབ་དང་བཅས་པས་གྲི་གུག་ནམ་མཁའ་ལ་འཕྱར་ཞིང་གཡོན་བདུད་བཞིའི་ཁྲག་གིས་གང་བའི་ཐོད་པ་ཐུགས་ཀར་འཛིན་པ་མཆན་ཁུང་ན་ཁ་ཊྭཱཾ་ག་བསྣམས་པ་ཁྲོ་ཞིང་འཛུམ་པས་མཆེ་བ་ཅུང་ཟད་གཙིགས་པ་སྤྱན་གསུམ་ཧུར་བག་དང་ལྡན་ཞིང་ཐོད་སྐམ་ལྔ་ཡི་དབུ་རྒྱན་དང་ཐོད་སྐམ་ལྔ་དང་སྐམ་པོ་ལྔ་བཅུའི་དོ་ཤལ་ཅན་སྐྱིལ་མོ་ཀྲུང་ཕྱེད་པའི་སྟབས་བཞུགས་པ་ཕྱག་རྒྱ་ལྔས་བརྒྱན་ཅིང་ཉི་མ་སྟོང་གི་གཟི་བརྗིད

སྣ་རུ་ཅན་གྱི་མ་ལུས་དགྱེས་པ་བསྐྱེད་ཕྱིར་མགོན་ཁྱེད་ལ་འབུལ། ཆོས་ཀུན་རང་བཞིན་མཁའ་ལྟར་རྣམ་དག་ཀྱང་ཐོག་མེད་མ་རིག་འཁྲུལ་པའི་བག་ཆགས། རྨི་ལམ་བཞིན་དུ་ནོངས་པའི་ཚོགས་བགྱིས་པ་བརྗོད་བྲལ་རང་བཞིན་ལྟ་བའི་དབྱིངས་སུ་བཤགས་སྨྲ་བསམ་བརྗོད་ལས་འདས་པ་དམ་པའི་དོན་དགེ་དང་མི་དགེའི་མཚན་མ་མི་མངའ་ཡང། ཀུན་རྫོབ་བརྡ་ཤེས་བཏགས་པའི་རྟེན་འབྲེལ་ལ་བདག་ཅག་བསམ་པ་ཐག་པས་ཡི་རང་བདེན་པས་སྟོང་ཡང་བྲག་ཅའི་སྒྲ་བརྙན་བཞིན་དག་གསུང་སྒྲ་བའི་ཀུན་ཏུ་བཟང་མོ་ལ་གདུང་ཁྱེར་ཇི་སྲིད་འཕགས་དང་མི་མངོན་པའི་བགྲང་ཡུལ་བསྐལ་པའི་བར་དུ་བཞུགས་སུ་གསོལ། དེ་ལྟར་སྣང་སྟོང་ཚོགས་པའི་རོལ་པ་ལས་འོངས་པའི་བསོད་ནམས་ཕུང་པོ་ཅི་ཡོད་པ་བདེན་མེད་འགྲོ་བ་མ་ལུས་འདུལ་བའི་ཕྱིར་ཟུང་འཇུག་རྡོ་རྗེ་འཆང་གི་རྒྱུ་རུ་བསྔོ་དེ་ནས་ཡན་ལག་བདུན་པ་མོས་པ་བརྟན་པོས་ཕུལ་བས་སྤྱི་བོའི་བླ་མ་བཅོམ་ལྡན་འདས་སྐུ་དེའི་ཆ་ལས་བདུད་རྩིའི་རྒྱུན་བབས་པས་རང་གཞན་སེམས་ཅན་ཐམས་ཅད་ཀྱི་ལུས་སེམས་ལ་ཞུགས་པས། སྡིག་སྒྲིབ་ཐམས་ཅད་དང། སྡིག་སྒྲིབ་ནད་གདོན་ཆག་སྒོ། ནད་ཆག་སྒོ་ཐམས་ཅད་དག་ལུས་ཤེལ་སྒོང་གཡའ་དག་པ་ལྟ་བུའི་དབུས་ན་རྩ་ཡ། རྩ་དབུ་མ། དམར་པོ་ཡ། ཡས་སྣ་སྤྱི་བོ་ལ་ཟུག་པ་རྒྱ་མཐོངས་ཁ་ཕྱེ་བ་ལྟར་ཐལ་ལེ་ཡོད་པ་མས་སྣ་ལྟེ་འོག་ཏུ་ཟུག་པའི་ལྟེ་བའི་རྩ་འཁོར་གྱི་ནང་དུ་རང་སེམས་རྣམ་པར་ཤེས་པའི་ངོ་བོ་ཐིག་ལེ་ཅོག་གོང་ཙམ་དཀར་ལ་དམར་བའི་མདངས་ཆགས་པ། འཕུར་ལ་ཁད་པ་འཕར་ལ་ཁད་པའི། འཕར་ལ་ཁད་པ་འཕུར་ལ་ཁད་པ་ཞིག་ཡོད་པ། ཡར་ཕུད་སྙམ་པའི་འདུན་པ་དྲག་པོས་ཕཊ་སྙིང་གར་སླེབས་ཕཊ་མགྲིན་པར་སླེབས་ཕཊ་སྤྱི་བོར་སླེབས། ཧྲིག་གེ་ཧྲིག་རེ་ཡོད་པར་བསམ་དེ་ནས་བླ་མའི་ཐུགས་ཀར་ཕུལ་སྙམ་པའི་འདུན་པས་ཕཊ་བཅོམ་ལྡན་འདས་མའི་ཐུགས་ཀར་ཐིམ་དེ་ནས་ཕཊ་ཅེས་བརྗོད་དེ་བླ་མའི་ཐུགས་ཀ་ནས་རང་གི་རྣམ་པར་ཤེས་པའི་ངོ་བོ་ལས་རིགས་ཀྱི་མཁའ་འགྲོ་མ་ལྗང་གུ་གྲི་གུག་གི། མ་ལྗང་གུ་གྲི། མ་ལྗང་གུ་གྲི་ཐོད་འཛིན་པ་ཞིག་བྱུང་དེའི་ཐོད་ཕཊ་བརྗོད་དེ་བེམ་པོ། ལུས་བེམ་པོ་དེ་ལིང་གིས་འགྱེལ་ཕཊ་བརྗོད་དེ་ལུས་བེམ་པོ་དེའི་སྤྱི་བོ་ནས་སུམ་ཕྲག་གི་བར་དུ་བཤགས། དེ་བཞིན་དུ་ཕཊ་རེ་རེ་བརྗོད་ཅིང་སྙིང་ག་ནས་ལག་པ་གཡས་པའི་རྩེ་དང་དེའང་ཡང་སྙིང་ག་ནས་ལག་པ་གཡོན་པའི་རྩེ་དང་སུམ་ཕྲག་ནས་རྐང་པ་གཡས་པའི་རྩེ་དང་སུམ་ཕྲག་ནས་རྐང་པ་གཡོན་པའི་རྩེ་ཡི་བར་དུ་བཤགས། ཕཊ་བརྗོད་དེ་པགས་པ་དེ་བུད་དེ་བཤུས་པས་རྒྱ་སྟོང་གསུམ་དང་མཉམ་པར་གྱུར་པའི་སྟེང་དུ་ཡན་ལག

འགལ་རྐྱེན་དང་བདེ་སྡུག་རོ་སྙོམས་པར་བྱིན་གྱིས་བརླབ་ཏུ་གསོལ། ན་ཚ་དང་སྡུག་བསྔལ་ལ། སྡུག་བསྔལ་དགེ་སྦྱོར་གྱི་བོགས་འདོན་གྲོགས་སུ་འཆར་བར་བྱིན་གྱིས་བརླབ་ཏུ་གསོལ། རྐྱེན་ངན་པ་ཐམས་ཅད་ལམ་དུ་སློང་བར་བྱིན་གྱིས་བརླབ་ཏུ་གསོལ། ཞེས་གདུང་ཤུགས་དྲག་པོས་གསོལ་བ་གདབ་བོ། དེ་ནས། སེམས་ཅན་ཐམས་ཅད་ལ་ཉེ་རིང་ཆགས་སྡང་བྲལ་བའི་བཏང་སྙོམས་ཀྱི་ངང་ནས་མར་ཤེས་དྲིན་དྲན་དྲིན་གཟོ། བསྒོམས་ནས་ཡིད་འོང་གི་བྱམས་པ་བསྐྱེད་བྱམས་སྙིང་རྗེ་ཤུགས་དྲག་པོས་བསྒོམས་ནས་ལྷག་བསམ་དེས། དེ་ཡི་མཚན་གྱིས་ཕུལ་ནས་བྱང་ཆུབ་ཀྱི་སེམས་བསྐྱེད། ཅི་ཞིག་བྱ། དེ་ནས་དེ་ཡང་འདིར་ནི་མིང་ཙམ་རེ་བརྗོད་པ་ཡིན་གྱི། དམིགས་རྣམ་ཞིབ་པ་ནི་གཅོད་གཞུང་ཉིད་དུ་གསལ་བ་ལྟར་ནན་ཏན་དུ་བྱས་པ་ཤིན་ཏུ་གལ་ཆེ་སྟེ། འདུལ་འཛིན་བློ་གྲོས་སྦས་པའི་ཞལ་སྔ་ནས་འགྲོ་དྲུག་ཕ་མར་ཤེས་བྱས་ནས་བྱམས་དང་སྙིང་རྗེ་བསྒོམ་པ་དང། བྱང་ཆུབ་སེམས་མཆོག་བསྒོམ་པ་ནི་རྣལ་འབྱོར་ནང་གི་ང་ཡི་ནང་གི་གཅོད་ཅེས་གསུངས་པ་ལྟར་བྱང་ཆུབ་ཀྱི་སེམས་བསྒོམ་པ་ནི་གཅོད་ཀྱི་སྙིང་པོ་ཡིན་ནོ། དེ་ནས་ཐོག་མེད་ཀྱི་དུས་ནས་ད་ལྟའི་བར་དུ་ལུས་ཇི་སྙེད་བླང་བ། བླངས་ཀྱང་འདྲེ་གདོན་སོགས་ཕ་མའི་དོན་དུ་གྱུར་པ་ནི་གཅིག་ཀྱང་མ་བྱུང་འདུག་ད་ལན་ལུས་འདི་ལ་བརྟེན་ནས་གནས་སྐབས་སུ་འདྲེ་གདོན་ལ་སོགས་པ་ཕ་མ་ང་ཕ་མ་མ་རུངས་པ་གདུག་པ་ཅན་རྣམས་ལ་ཤ་ཁྲག་གིས་ཚིམ་པ་དང་གཉེན་ཉེ་ཚིམ་པ་དང་མཐར་ཐུག་སེམས་ཅན་ཐམས་ཅད་ལ་ཕན་པ་སྒྲུབ་པ་ཞིག་བྱ་བ་འདི་དག་བྱེད་ནུས་པར་བླ་མ་ལྷས་བྱིན་རླབས་གསོལ་སྙམ་དུ་མདུན་གྱི་ནམ་མཁར་བླ་མ་ལྷ་ཡི་ཚོགས་བླ་མ་ལྷ་ཚོགས་བཞུགས་གནས་དང་བཅས་པ་གསལ་བཏབ་ལ་ཕཊ། ཅེས་བརྗོད་ནས་སྐུ་གསུམ་མངོན་གྱུར་ཁྱབ་བདག་རྡོ་རྗེ་འཆང།

སྣང་རྩ་བརྒྱུད་བླ་མ་ཡི་དམ་ལྷ་ཚོགས་དང་སྐྱབས་གཅིག་ཆོག་བརྒྱུད་རིགས་དཔའ་བོ་མཁའ་འགྲོ་མགོན། དཔའ་བོ་མཁའ་འགྲོ་མ། མཐུ་ལྡན་བསྟན་སྲུང་རྒྱ་མཚོ་བཅས་པ་ལ་གསོལ་འདེབས་དང་བཞི་ལ་བཤེས་གཉེན་དམ་པ་ཚུལ་བཞིན་བསྟེན་པ་དང་དལ་འབྱོར་དོན་ཆེ་རྙེད་དཀའ་རྙེད་པར་དཀའ་བ་དང་མྱུར་དུ་འཇིག་པ་ལས་འཇིག་པར་སླ་བའི་ཚུལ་གྱིས་རྟོགས་ནས་ཚེ་འདི་བློ་ཡིས་གཏོང་བར་བྱིན་གྱིས་རློབས་འཁོར་བའི་ངང་ཚུལ་མེ་འོབས་ལྟར་མཐོང་ནས་བདག་གཞན་བརྗེ་བའི་བྱང་ཆུབ་སེམས་མཆོག་གི་འབྲས་སྒྱུ་མའི་ཕུང་པོ་གཟན་དུ་བསྐྱུར་བ་དང། གཉན་ས་རི་ཁྲོད་ཟིན་པར་བྱིན་གྱིས་རློབས། བདག་མེད་གནས་ལུགས་རྟོགས་པའི་ཡེ་ཤེས་ཀྱིས། ཉེས་བརྒྱའི་རྩ་བ་དྲུངས་ནས་འབྱིན་པ་དང་ཐབས་ཤེས་གཅོད་ཀྱི་ཉམས་ལེན་མཐར་ཕྱིན་ནས། བདུད་བཞི་རང་སར་ཞི་བར་བྱིན་གྱིས་རློབས་ཞེས་བདུད་རྩི་འབེབས་ཞལ་ཕྱུང་གདུང་ཤུགས་དྲག་པོ་དང་སྨོན་པ་དང་བཅས་པའི་སྒོ་ནས་གསོལ་བ་བཏབ་ནས་སྤྱི་བོར་བཅོམ་ལྡན་འདས་མའི་སྐུ་ཡི་ཆ་ཐམས་ཅད་དུ་བདུད་རྩིའི་རྒྱུན་བབས་རང་གཞན་སེམས་ཅན་ཐམས་ཅད་ལུས་སེམས་ལ་ཞུགས་པས་སྡིག་སྒྲིབ་ནད་གདོན་ཆག་ཆེ་ཉག་ཕུ་ཆགས་ཕུ་ཐམས་ཅད་བྱང་ཞིང་དག་ལུས་ཤེལ་གོང་ལྟར་དྲི་དྭགས་དང་མོས་པ་དབུས་ན་རྩ་དབུ་མ་དམར་པོ་ཡར་སྣེ་སྤྱི་བོ་ལ་ཟུག་པ་རྒྱ་མཐོངས་ཁ་ཕྱེ་ལྟར་ཧར་རེ་ཡོད་པ་མར་སྣེ་ལྟེ་བར་ཟུག་པའི་ལྟེ་བའི་རྩ་འཁོར་གྱི་དབུས་སུ་རང་གི་རྣམ་པར་ཤེས་པའི་ངོ་བོ་ཐིག་ལེ་བྱ་སྒོང་ཙམ། དཀར་ལ་དམར་བའི་མདངས་ཆགས་པ་འཕར་ལ་ཁད་པ་འཕུར་ལ་ཁད་པ་ཞིག་ཡོད་པ། ཡར་རེ་ཨ། ཡར་རེ་ཨ། འཕོ་སྙམ་པའི་འདུན་པ་དྲག་པོས་ཕཊ་སྙིང་གར་སླེབས་ཕཊ་མགྲིན་པར་སླེབས་ཕཊ་སྤྱི་བོར་སླེབས་ཕཊ། སྤྱི་བོར་ཧྲིག་གེ་ཧྲིག་ཡོད་པར་བསམ་དེའང་བླ་མའི་ཐུགས་ཀར་འཕོ་སྙམ་པའི་འདུན་པས་ཕཊ་བཅོམ་ལྡན་འདས་མའི་ཐུགས་ཀར་ཐིམ། དེ་ནས་ཕཊ་ཅེས་བརྗོད་དེ་བླ་མའི་ཐུགས་ཀ་ནས་རང་གི་རྣམ་པར་ཤེས་པའི་ངོ་བོ། ལས་རིགས་ཀྱི་མཁའ་འགྲོ་མ་ལྗང་གུ་གྲི་ཐོད་འཛིན་པ་ཞིག་རྒྱངས་ཀྱིས་ཐོན་ཕཊ་ཅེས་བརྗོད་དེ་ལུས་པོ་རྙིང་པ་འགྱེལ།

འདོད་པའི་ཡོན་ཏན་ལྔ་ལ་སོགས་པའི་མཆོད་སྤྲིན་བསམ་གྱིས་མི་ཁྱབ་པར་གྱུར་ཨོཾ་ཨཱཿ་ཧཱུྃ་ལན་གསུམ་བརྗོད་ནས། བྱིན་གྱིས་བརླབས་མཁའ་འགྲོ་མའི་ཐུགས་ཀ་ནས། མཁའ་འགྲོ་མ་གྲངས་མེད་པ་སྤྲུལ་ཏེ། གྲངས་མེད་པ་སྤྲུལ་ཏེ་བདུད་རྩི་རྒྱ་མཚོ་རྒྱ་མཚོ་ནས་ཐོད་པས་བཅུས་ཏེ་བླ་མ་ཡི་དམ་སངས་རྒྱས་བྱང་སེམས་མཁའ་འགྲོ་ཆོས་སྐྱོང་རྣམས་ལ་ཕུལ་བས་དགྱེས་བཞིན་བཞེས་ཐུགས་ཀར་ཐུགས་རྒྱུད་ཟག་མེད་ཀྱི་བདེ་བས་ཚིམས་ནས་རང་གིས་རང་རྒྱུད་བྱིན་གྱིས་བརླབས་པར་བསམ་པའི་མོས་པ་བྱས་ཏེ་ངག་ཏུ་ཕཊ། རང་བཞིན་སྟོང་པའི་ངང་ཉིད་ལས། འབྱུང་བའི་ཡིད་འོང་མཆོད་པའི་ཚོགས། ཟག་མེད་བདེ་སྟེར་རྒྱ་མཚོ་འདི། རྩ་བརྒྱུད་བླ་མ་ཡི་དམ་ལྷ། སངས་རྒྱས་བྱང་སེམས་བྱང་ཆུབ་སེམས། སེམས་དཔའ་སེམས་དཔའི་ཚོགས། དཔའ་བོ་རྣལ་འབྱོར་མ་ལ། བསྟན་སྲུང་རྒྱ་མཚོ། བཅས་རྣམས་ལ་འབུལ་བའི། བསྟན་སྲུང་རྒྱ་མཚོ། གུས་པས་འབུལ་བའི། འབུལ་ལོ་བརྩེ་བས་བཞེས། དེ་ནས་ལས་ཀྱི་མཁའ་འགྲོ་མ། དབང་མོ་ཆེ་དེས་ཤ་ཁྲག་རྣམས། ཕྱོགས་བཞི་ནས་དབུས་སུ་བསྡུས་ཏེ་རི་རབ་ལྟར་མཐོ་ཞིང། རྒྱ་སྟོང་གསུམ་ལྟར་བཀང་བའི་ཤ་ཁྲག་གི་ཕུང་པོ་ཆེན་པོ་དེ་ཡི་སྟེང་དུ་འཁོད་ནས། ཕྱོགས་བཞིར། གྲི་གུག་དགེ་བས་གཡབ་ཅིང་ཕཊ། མཐོ་སྲིད་པའི་རྩེ་མོ་ནས་དམའ་དམྱལ་ཁམས་བཅོ་བརྒྱད་ཀྱི་བར། སྣང་ཞིང་སྲིད་པའི་ལྷ་སྲིན་སྡེ་བརྒྱད་གནས་གདོན་ལུས་གདོན་གྱིས་གཙོ་བྱས་གཙོ་བོ་གདོན་ཆེན་བཅོ་བརྒྱད། བྱིས་པའི་གདོན་ཆེན་བཅོ་ལྔ་བགེགས་རིགས་སྟོང་ཕྲག་བརྒྱད་ཅུ་གདོན་རིགས་སུམ་བརྒྱ་དྲུག་ཅུ། གནས་ལྷ་སོགས། ལྷ་འདྲེ་ཐམས་ཅད་འདིར་འཚོགས་ཤིང་འདིར་འདུས་ཤིག་གོང་གསུམ་ན་སྦྱོར་བ་ལུང་གསུམ་ན་འཆོལ་བ། གཉའ། གཉན་པོ། མཁའ་བཞི། མགྱོགས་པ་སྡེ་བརྒྱད་ལ་སོགས་པ། ལ་སོགས་པ་ཕྱི་སྒོ་དང་སྙེ་སྒོ། སྙེ་སྒོ་ལྷ་སྲིན་སྡེ་བརྒྱད་ཐམས་ཅད་འདིར་ཚོགས་ཤིང་འདིར་འདུས་ཤིག་དཀར་པོ་ལྷ་ཡི་སྡེ་དམར་པོ་བཙན་གྱི་སྡེ་ནག་པོ་བདུད་ཀྱི་སྡེ་ཁྲ་བོ་གཟའ་ཡི་སྡེ་སྨུག་པོ་དམུ་ཡི་སྡེ་ཤ་ཟ་སྲིན་པོའི་སྡེ་དཀར་དཀོར་བདག་རྒྱལ་པོའི་སྡེ་མ་མོ་གཤིན་རྗེའི་སྡེ། ཤ་ས་བདག་ཀླུ་གཉན། ས་བདག་ཀླུ་གཉན་གྱི་སྡེ་དེ་རྣམས་ཀྱི་སྡེར་གཏོགས་པའི་ལྷ་སྲིན་ལྷ་འདྲེ་ཐམས་ཅད་འདིར་ཚོགས་ཤིང་འདིར་འདུས་ཤིག། ང་གར་འགྲོ་བྱ་ནག་བཞིན་དུ་ཀླད་ལ་ལྡིང་བ་ཁྱི་ནག་བཞིན་དུ་རྗེས་སུ་འབྲང་བ་སྦྲུལ་ནག་བཞིན་དུ་ལུས་ལ་འཁྲིལ་བ། དང་པོ་ན་ལུས་ལ་ནད་ཀྱི་སྣ་འདྲེན་པ་བར་དུ་ལུས་ཀྱི་གནས་འཆའ་བ། ཐ་མ་ན་མི་ཕན་པར་བྱེད་པའི་མེ་དཔོན་བྱེད་པའི་གནོད་བྱེད། གདོན་བགེགས་ཐམས་ཅད་འདིར་འཚོགས་ཤིང་འདིར་འདུས་ཤིག་མདོར་ན་ས་འོག་ས་སྟེང་ས་བླ་གསུམ་ན་གནས་པའི། ལྷ་འདྲེ་ཐམས་ཅད་མ་བོས་མ་ཐོས་མ་སླེབས་མ་ཟེར་བར་ནམ་མཁའི་སྤྲིན་བཞིན་དུ་འདུས་ལ་ཤོག་ས་གཞིའི་རླུང་བཞིན་དུ་འདུས་ལ་ཤོག་བར་སྣང་གི་བྱ་བཞིན་དུ་འཕུར་ལ་ཤོག་སྟེང་འོག་ཕྱོགས་མཚམས་ནས་ནས་ཕྱོགས་མཚམས་བརྒྱད་ནས་ན་བུན་བཞིན་དུ་ཐིབས་ལ་ཤོག་ལག་ཏུ་མཚོན་རྣོན་ཐོགས་ལ་ཤོག་ཁ་ནས་བཤུག་པ་འབུད་ཅིང་ཤོག་སྟོབས་དང་གཟི་བརྗིད་བསྐྱེད་ཅིང་ཤོག་རྔམ་ཞིང་འཇིགས་པའི་ཚུལ་གྱིས་ཤོག་ད་ལྟ་ཉིད་དུ་གནས་འདིར་ཤོག་ཅིག། འབོད་ཅིང་མི་རྐང་གླིང་བུ་ཕྲ་ལས་རིང་བ་གཅིག་དེའི་རྗེས་ཕྲ་ལས་རིང་བ་ཁུག་གཅིག་ཡོད་པ་གཅིག་དེའི་རྗེས་ལ་ཕྲ་ལས་རིང་བ་ཁུག་གཉིས་ཡོད་པ།

བཀའ་ཆེན་གྱི་སྨྲ་བརྗེད་རེད། སྨྲ་བརྗེད་ཡིན་ཙང་སྨྲ་བརྗེད་ཀྱི་ཐོག་ལས་དྭངས་མ་དེ་བདུད་རྩི་བྱིན་གྱིས་བརླབས་ཨ་ནི་བླ་མ་ཡི་དམ་ཆོས་སྐྱོང་སྲུང་མ་ལ་ཕུལ་མ་གཏོགས་མར་མགྲོན་རིགས་དྲུག་ལ་བཏང་མི་འདུག་བ། མ་བཏང་བ་བྱས། དམར་འགྱེད་སྤྱི་ཁོག་བྱས་ནས་ལུས་ཤ་ཁྲག་དེ་བཅས་དག་འབུལ་ཡག་དེ་ལ་ཚིག་ལྷུག་མང་པོ་ཡོད་ཡག་དེ། འདི་རེད། ཧོ། གཅོད་གཞུང་ཐར་འདོད་དེད་དཔོན་ནང་གི་ཚིག་དེ་ཚོ་རེད། ཚིག་ལྷུག་ཡིན་ཙང་འདྲ་མོ་རེ་འདོན་མ་བདེ་དུས། ང་ཚོས་ཚིགས་བཅད་ཚོ་བདེ་དུས་གཡུགས་བཞག་པ་རེད་དེ་འདོན་ན་ཡག་པོ་ཡོག་རེད། དེའི་ཁ་དོག་ཌ་མ་རུ་མར་བཞག། འབོད། ལག་པ་ན་བསྡད་ཡོད་ན་ངལ་གསོ་རྒྱག། ཁ་ནས་དེ་ལ་ཚིག་ལོག་འདོན་ལྷ་འབོད་ཀླུ་འབོད་བྱས། ཨ་ནི་རྐང་གླིང་སྟོང། འོ་ད་ལྟ་གི་རྐང་གླིང་བཤད་རྒྱུ་མ་བྱུང་བ་རེད་རྐང་གླིང་གཏོང་བའི་སྐབས་དུས་རྐང་གླིང་ཕྲ་ལ་རིང་བ་གཅིག། ཨ་ནི་སྟོང་པ་ཁུག་མེད་པ་གཅིག་ཕར་འབུད་གཏོང་བ་རེད་རྐང་གླིང་ཕྲ་ལ་རིང་པོ་གཅིག་གཏོང་ཡ་དེ་གི་དོན་དག་དེ། གནས་གསུམ། ག་རེ་ཟེར། སྲིད་པ་གསུམ་ན་གནས་པའི་ལྷ་འདྲེ་ཚོ་ཟེར་སྐད་དེ་ལབ་པ་ཡིན་བསམ་པ་བྱེད་དགོས་རེད།

and second time when we blow then it should have kind of a knot in the between it goes like a whole stops there a little bit and then it goes back uh, it goes uh, it blows again so when we uh, blow the second time we should sing you are the you are devas, or and the spirits who are uh, living in the three worlds should come here